དགག་དེ་ཡིན་པར་གཉིས་པ་ལ་གསུམ་ཡང་དག་གི་ཁྱད་པར་གསུམ་དུ་མ་བསྡུས་པ་དགག་པ་ལྟར་སྣང་གི་ཁྱད་པར་ཡང་དག་ཏུ་བསྡུས་པ་དགག་པ་ཟེར་ལབ་པར་བ། ལྟར་སྣང་ཁྱད་པར་རྟགས་ཡང་དག་ཏུ་བསྡུས་ན་རྙོག་དྲ་རེད་རྟགས་ལྟར་སྣང་གཅིག་རྟགས་ཡང་དག་ཡིན་ཟེར་ན་འགྲིག་གི་མ་རེད་དེ་དག་ཐམས་ཅད་དགག་དགོས་ར་བ། ཡང་དག་གི་ཁྱད་པར་གཅིག་རྟགས་སྣང་དུ་མ་བསྡུས་པ་དགག་ཟེར་གོ་ལ་ཆོས་ཅན་གོ་ཧ་ལམ་མེད་དེ་བས་སོར་བསྡུ་བ་དང་པོ་ཡང་ནི་མ་བཙུགས་ཡོང་དུས་དང། དེར་གྱི་ལྟར་སྣང་གི་ཁྱད་པར་ཡང་དག་ཏུ་བསྡུས་པ་དགག་པ་དེ་ལ་རེ་བས། འོ་གསུམ་ཆད་གཞན་དག་གིས་བཀོད་པའི་རྟགས་ལྷག་ལྡན་དུ་བསྟན་པ། དེར་སྒྲུབ་པ་ཟེར་ཁོ་ལྷག་ལྡན་གྱི་གཏན་ཚིགས་ཡིན་པར་སྒྲུབ་ཡས་རེད། འོ་ན་ལྷག་ལྡན་ཟེར་དུས་ལྷག་མ་དང་ལྡན་ལྡན་ཟེར་དེ་ག་རེ་ཟེར་གྱི་རེད་ཟེར་ཁོ་ལ་ལྷག་མ་དང་ལྡན་ཟེར་མིང་གཅིག་བཏགས་གོ་ག་རེ་ཟེར་ན་ལྷག་ལྡན་གྱི་མིང་དོན་དེ་བཤད་འོ་ཐུགས་སེམས་དང་པོ་ལ། རྒྱུ་ཁ་ཡར་བས་འབྲས་བུ་སྐྱེ་རུང་དཔོག་པ་ཡང། ཡང་དག་ལྷག་ལྡན་དུ་བསྟན་པ་ནི་ཟེར་རྒྱུ་ཁ་ཡར་བ་རྟགས་སུ་བཀོད་ན། རྒྱུ་མ་ཚོགས་པས་འབྲས་བུ་ནི་ཟེར་གོ་ཡིན་པ་འདྲ་དང། རྒྱུ་ཁ་ཡར་བས་འབྲས་བུ་སྐྱེ་བ་དཔོག་པ་སྟེ་དེ་མ་ངེས་པའི་གཏན་ཚིགས་རེད་མ་ངེས་པའི་གཏན་ཚིགས་ན་ལྷག་ལྡན་གྱི་གཏན་ཚིགས་རེད་བསྟན་པ་ནི། སྤྱོད་པ་བ་ལ་སོགས་པ་དག་ན་རེ་ཅེས་ཕྱི་རོལ་སྤྱོད་པ་བ་ར་བ། འོ་དེ་ཚོའི་ནང་ན་ག་རེ་ཟེར་ན་ད། རྒྱུ་ཁ་ཡར་བས་འབྲས་བུ་དཔོག་ཐུབ་ཀྱི་འདུག་རྒྱུ་ཁ་ཡར་བས་འབྲས་བུ་དཔོག་ནུས་ཏེ། ད་ག་རེ་ཟེར་རྒྱུ་ཁ་ཡར་བ་དེ་ཞོག་ཟེར་ན། ལུས་རྒྱས་དབང་པོ་དྭངས་བློ་གསལ་བ་གོ། འོ་དེ་བྱས་ནས་འབྲས་བུ་ལ་བཞག་དེ་ག་རེའི་འབྲས་བུ་རེད་ཟེར་ན་འདོད་ཆགས་ཀྱི་འབྲས་བུ་རེད། ཡིན་ཙང། འདོད་ཆགས་ཀྱི་རྒྱུ་ཁ་ཡར་བ་གཅིག་གིས་རྒྱུ་འདོད་ཆགས་དེ་དཔོག་ཐུབ་ཀྱི་ཡོད་རེད་ཐུབ་པ་ན་རྒྱུ་ཁ་ཡར་བས་འབྲས་བུ་སྐྱེ་རུང་དཔོག་གོ་རེད་ཟེར་དེ་དག་ལས། འདོད་ཆགས་རྗེས་སུ་དཔོག་གོ་ཞེ་ན། ལྷན་ཅིག་བྱེད་པའི་རྒྱུ་མ་ཚོགས་པས་འབྲས་བུ་ནི། དེའི་ཕྱིར་རྟགས་ཡག་གི་དེ་ནི་མ་ག་རེ་རྩ་བ་ག་རེ་ལྟག་མ་དེ། ཚོགས་པའི་འབྲས་བུ་ནུས་པ་རྣམས་འགྱུར་བ་དང་འབྲེལ་འབྲས་བུ་ལ་མ་ངེས་པ་ནི་ཉིད་ཡིན་ཏེ་གེགས་བྱེད་པ་དག་སྲིད་ཕྱིར་རོ། དེ་ག་རེ་དུས་མཉམ་ལ་བརྟེན་པའི་རྩོད་སྤང་དེ་རེད་བ། དེར་ནུས་པ་འཇུག་པ་མེད་པར་ནི་རོ་མེད་དེ་ཉིད་གཞན་གྱི་རྒྱུ། དེ་ལྟར་འདས་དུས་གཅིག་རྣམས་རྟོགས་ནུས་པ་འཇུག་པ་མེད་པ་ཟེར་ན་ཉེར་ལེན་རོ་སྔ་མས་ཕྱི་མ་བསྐྱེད་པའི་ནུས་པ་འཇུག་པ་མེད་པར་རོ་ཕྱི་མ་མེད་ལ། འོ་ན་གཟུགས་ལ་ཡང་དག་རང་ཡིན་ཞེས་ར་བ་ནུས་པ་འཇུག་པ་མེད་པར་ནི་རོ་མེད་དེ་ཉིད་གཞན་གྱི་རྒྱུ། དེ་ལྟར་འདས་དུས་གཅིག་རྣམས་རྟོགས་ཟེར་དུས་ད་བུར་རོ་ད་ལྟ་བའི་རྟགས་ལ་བརྟེན་ནས་བུར་རོ་ད་ལྟ་བ་དེ་རང་དུས་སུ་འདས་ཟིན་པའི། འོ་བུར་རོ་གི་རོ་སྔ་མས་རོ་ཕྱི་མ་བསྐྱེད་པའི་ནུས་པ་གཅིག་པོ་དེ་གཅིག་ཞག་དེ་རྟོགས་པའི་རྗེས་དཔག་ཚད་མ་ཅིག་སྐྱེས་དེ་ལྟར་འདས་དུས་གཅིག་རྣམས་རྟོགས་དེ་འདྲ་བ་དེ་བརྟགས་ཤིང་ཞིབ་པ་ཅིག་བཀོད་མི་བཀོད་དེ་སྔར་བཤད་པའི་རྒྱུ་རྗེས་དཔོག་འབྲས་རྟགས་ལ་བརྟེན་ནས་སྐྱེས་པའི་ཕྱིར་ཟེར། འོ་དེ་ལྟར་དེ་ནི་འབྲས་བུའི་རྟགས་ལས་སྐྱེས། འོ་དེ་བར་དོ་ལ་དུས་མཉམ་ལ་བརྟེན་པའི་རྩོད་སྤང་དེ་ཡིན་ས་རེད་དེ། ད་དེ་ནི་ག་རེ་རེད། འོ་དེ་རེད་བ། ད་དེ་ག་རེ་ཟེར་ན་རྒྱུ་ཁ་ཡར་བས་འབྲས་བུ་དཔོག་ཐུབ་ཀྱི་འདུག་ཞེས་རེད་བ། འོ་རྒྱུ་ཁ་ཡར་བས་འབྲས་བུ་དཔོག་ཐུབ་ཀྱི་རེད། རྒྱུ་ལ་ཚོགས་པ་དང་མ་ཚོགས་པ་གཉིས་ཀ་རྟགས་སུ་བཀོད་ན་རྒྱུ་མ་ཚོགས་པ་རྟགས་སུ་བཀོད་ན་ཡང་རྒྱུ་ཁ་ཡར་བས་འབྲས་བུ་སྐྱེ་རུང་དཔོག་པ་ར་བ་བྱས་ཙང་དེ་ར་བའང་འོ་རྒྱུ་ཁ་ཡར་བས་འབྲས་བུ་སྐྱེ་རུང་དཔོག་གི་འདུག་ཟེར་འོ་ཁོ་ལ་ག་རེ་ཟེར་ན་རྒྱུ་མ་ཚོགས་པས་འབྲས་བུ་ནི་རྗེས་སུ་དཔོག་པ་གང་ཡིན་པ་དེ་དཔོག་ཐུབ་ཀྱི་འདུག་ཅེས་ད་དཔོག་ཐུབ་མཁན་གང་ཁྱོད་རང་གི་ཟེར་ཡས་དེ་གང་ཡིན་པ་དེ་ཆོས་ཅན། ལྷག་མ་དང་ལྡན་པའི་གཏན་ཚིགས་རེད་ཟེར་ལྷག་ལྡན་གྱི་གཏན་ཚིགས་ཡིན་ཏེ་ཟེར། ལྷག་མ་ལྡན་ཅིང། ལྷག་མ་དང་ལྡན་ཅིང། ལྷག་མ་ལྡན་ན་ནུས་མེད་ཕྱིར། ནུས་མེད་ཕྱིར་ཟེར་ར་བའང་ནུས་མེད་ཀྱི། འོ། ལྷག་མ་དང་ལྡན་ཟེར་ན། འདོད་ཆགས་ཡོད་ན་ནི་འོ་དེ་འདྲ་ཁར་ལུས་རྒྱས་དབང་པོ་གསལ་བློ་དྭངས་པ་ཡོད་པས

ད་ཤར་གྱི་ཞིང་དེའི་སྟེང་ཟེར་ཤར་གྱི་ནས་དེའི་སྟེང་དུ་ཟེར་ཅེས་འོ་ནས་ཀྱི་སྟེང་དུ་མྱུ་གུ་སྐྱེ་རུང་དུ་དཔོག་པའི་རྟགས་ཡང་དག་མ་ཡིན་པར་ཐལ་དེ་སྒྲུབ་ཀྱི་ལྷག་མ་དང་ལྡན་པའི་གཏན་ཚིགས་ཡིན་པའི་ཕྱིར་རོ། ཁྱོད་ནུས་པ་འགྱུར་ནས་ཀྱང་ནས་ཀྱི་མྱུ་གུ་སྐྱེ་བའི་ནུས་པ་མེད་པའི་ཕྱིར། ནས་ཀྱིས་རང་འབྲས་མྱུ་གུ་སྐྱེ་ངེས་ཡིན་ཡང་ལྷན་ཅིག་བྱེད་རྐྱེན་དང་ལྷན་ཅིག་བྱེད་བྲལ་བས་ནམ་ཡང་སྐྱེ་བ་མི་སྲིད་དོ། ཅེས་འོ་འདུག་ཟེར་བའི་ཕྱིར། རེད་སོང་བ་ད་གང་ལྟར་ཀྱང་འོ་དེ་འདྲ། ཆུ་ལུད་དང་བྲལ་བའི་ཤར་གྱི་ནས་རྡོག་ཡན་གར་བ་དེ་ཆོས་ཅན། རང་འབྲས་ནས་མྱུག་སྐྱེ་རུང་ཡིན་ཏེ། འོ་ཆུ་ལུད་དང་བྲལ་བའི་ནས་ཡིན་པའི་ཕྱིར་ཟེར། འོ་དེ་ཡང་ན་ནས་ཡིན་པའི་ཕྱིར་འོ་དེ་འདྲ་ཅིག་བཀོད་པ་རེད། དེ་འདྲ་བ་ལ་དེ་སྐྱེ་རུང་དཔོག་ཐུབ་ཀྱི་མ་རེད་ཟེར་མི་ཐུབ་སྟེ། འོ་ལྷག་ལྡན་གྱི་གཏན་ཚིགས་ཡིན་པའི་ཕྱིར་ཁྱབ་པ་མ་ངེས་པའི་ཕྱིར་རེད་བ་ད་གང་ལྟར། རེད་བ། ལྷག་ལྡན་གྱི་གཏན་ཚིགས་ནི་མ་ངེས་པའི་གཏན་ཚིགས་ཡིན་དགོས་རེད་མ་ངེས་པའི་གཏན་ཚིགས་ཡིན་ན་རྗེས་ཁྱབ་དང་ལྡོག་ཁྱབ་གཉིས་པོ་དེ་མ་ངེས་པས་ཁྱབ་པའི་ཕྱིར་ཅེས་རྣལ་མ་དང་ཕྱིན་ཅི་ལོག་གང་དུ་ཡང་མ་ངེས་པས་ཁྱབ་འགྲོ་བ་རེད་འོ་འདུག་སེ་ཡིན་པའི་ཕྱིར་ཅེས་ནས་ཀྱི་འབྲས་བུ་སྐྱེ་ལོ་སྐྱེ་ངེས་ཡིན་ཡང། དེ་རེད། སྤྱི་བཏང་བྱས་ནས་ཙམ་ལ་ཟེར་ན་རང་འབྲས་ནས་མྱུག་སྐྱེ་ངེས་རེད་ཅེས། ཡིན་ཡང་ད་ག་རང་ནས་ཀྱིས་རང་འབྲས་སྐྱེ་ངེས་ཡིན་ཡང་ལྷན་ཅིག་བྱེད་རྐྱེན་དང་བྲལ་བ་ཡིན་ཙང་ནམ་ཡང་མི་སྐྱེ་བ་མི་སྲིད་གོ་ཆུ་ལུད་དང་བྲལ་བ་ཡིན་ཙང་མི་སྲིད་དོ་ཅེས་སྐྱེས་པའི་ལུས་དང་དབང་པོ་དང། བློ་ཆོས་ཅན་ཁྱོད་ཆགས་བྲལ་ལ་མ་མཐོང་དུ་ཆུག་ཀྱང། རང་ཕྱོགས་ཀྱི་ཆོས་སུ་བྱེད་པའི་གཞིར། འདོད་ཆགས་རྗེས་སུ་དཔོག་པའི་རྟགས་ཡང་དག་མ་ཡིན་པར་ཐལ། ཁྱོད་ཆགས་བྲལ་ལ་སྲིད་པ་གང་ཞིག་ཁྱོད་ལས་འདོད་ཆགས་སྐྱེ་བ་མཐོང་ཡང་ཚུལ་བཞིན་མ་ཡིན་པའི་ཡིད་བྱེད་མེད་པར་སྐྱེ་མི་སྲིད་པའི་ཕྱིར་ཞེས་པ་བཞིན་ནོ། འོ་དེ་རེད་བ། དེ་ལྟར་འདི་ལ་གར་དང་སྐྱེས་བུ་ཕ་རོལ་པོ་དང་བྱེད་ཅེས་ཆགས་ཅན་འདི། ལུས་དང་དག་གང་ཞིག་དེས་གཟིགས་ཡ་རབས་སྐྱེས་བུ་ཕ་རོལ་པོ་དག་གང་བ་ང་སྐྱེས་བུ་ཕ་རོལ་གཙུག་གི་བར་མར་རྒྱགས་པ་ཡིན་མཁན་གྱི་གཙུག་གི་བར་བ། རྒྱགས་པ་ཡང་ཡིན་མཁན་ནི་གར་རིག་པ་ཡག་པོ་ཡོད་མཁན་གྱི་གཙུག་གི་བར་ཡིན་པ་རེད་དོ། མི་ཉོབ་ཏོ་མ་ཡིན་པ་ཅིག་འོ་དེ་འདྲ་བ་འདི་ཆོས་ཅན། འོ་ཆགས་ཅན་ཡིན་ཏེ། འོ་རྒྱགས་པ་ཡིན་པའི་ཕྱིར། དབང་པོ་ནི་རིག་པ་ནི་ཡག་པོ་ཡོད་པའི་ཕྱིར། བློ་ནི་ད་ག་རེ་དུ་ཉོབ་ཏོ་དེ་འདྲ་མ་ཡིན་པའི་ཕྱིར། འོ་འདུག་སེ་རྟགས་བཀོད་པ་ཡིན་པ་རེད་རྟགས་དེ་ལ་བརྟེན་ནས། འདོད་ཆགས་རྗེས་སུ་དཔོག་ཐུབ་ཀྱི་མ་རེད་བ། མི་ཐུབ་སྟེ། དེ་འདྲའི་དོན་དག་དེ་ནི་གསུམ་འདུག་བ་གསུམ་པོ་དེ། སྤྱིར་བཏང་ཕྱོགས་ཆོས་ཅན་དུ་སོང་བའི་གང་ཟག་དེ་ཆགས་བྲལ་ལ་ད་མཐོང་ཡོད་བ་མ་རེད་དེ། དངོས་པོའི་རྣལ་འབྱོར་ལ་ཆགས་བྲལ་ལ་དེ་འདྲ་སྲིད་ཀྱི་རེད་བ། ཆགས་བྲལ་རྒྱགས་པ་དེ་འདྲ་ཡོད་པའི་ཕྱིར། སྲིད་པ་གང་ཞིག་ཁྱོད་ལས་འདོད་ཆགས་སྐྱེ་བ་དེ་མཐོང་ཡང་ཟེར་ཡག་རེད། ཁྱོད་ལས་འདོད་ཆགས་སྐྱེ་བ་མཐོང་ཡང། ཚུལ་བཞིན་མ་ཡིན་པའི་ཡིད་བྱེད་མེད་པར་སྐྱེ་མི་སྲིད་པའི་ཕྱིར་རོ། དེ་འདྲའི་གང་ཟག་འགའ་ཞིག་ལ་འདོད་ཆགས་སྐྱེ་བ་ད་མཐོང་གི་རེད་དེ་ཁོ་སྐྱེ་བ་ཁོ་ལ་རོགས་པ་ཚུལ་བཞིན་མ་ཡིན་པའི་ཡིད་བྱེད་རྣམ་རྟོག་གོ། ཚུལ་བཞིན་མ་ཡིན་པའི་རྣམ་རྟོག་གོ་སྐྱེས་ནས། རེད་བ་ཡིད་དུ་འོང་བ་མ་ཡིན་པ་ཅིག་ལ་ཡིད་དུ་འོང་བ་ཡིན་པར་འཛིན་པའི་ཚུལ་བཞིན་མ་ཡིན་པའི་རྣམ་རྟོག་ཅིག་སྐྱེས་ཁོས་རོགས་པ་བྱས་ནས་ཨེ་ནི། འདོད་ཆགས་སྐྱེ་བ་རེད་མ་གཏོགས་ཁོས་རོགས་པ་མེད་ན། དེ་སྐྱེ་གི་མ་རེད། འདི་རྒྱགས་པ་ཡིན་ནའི་སྐྱེ་གི་མ་རེད། ཅེས་འོ་ཞེས་པ་བཞིན་ནོ། ཅེས། སྐྱེ་རུང་དཔོག་པ་ཁོ་ལ་རྟགས་དེ་ག་རེ་བཀོད་ཟེར་ན། ག་རེ་ཡིན་ན་སྐྱེ་བོ་ཕ་རོལ་པོ་ཆོས་ཅན་ཆགས་པ་དང་བཅས་ཏེ་ལུས་རྒྱས་དབང་པོ་གསལ་བློ་དྭངས་པ་ཡིན་པའི་ཕྱིར་ཟེར་གྱིས་བཀོད་པ་རེད་བ། ག་རེ་རེད། རྒྱུ་མ། རྒྱུ་མ་ཚོགས་པས་འབྲས་བུ་ནི། རྗེས་སུ་དཔོག་པ་གང་ཡིན་པ་ལྷག་མ་དང་ལྡན་ནུས་མེད་ཕྱིར། ལུས་ལས་འདོད་ཆགས་རྗེས་དཔོག་བཞིན། དེའི་རྟགས་གོ་ལ་དོན་གྱི་རྟགས་གོ་ལ་ག་རེ་རེད་ཟེར་ན། ལྷན་ཅིག་བྱེད་རྐྱེན་དང་བྲལ་བའི་ནས་དེ་ཆོས་ཅན། ཅེས་ཨ་ནི། འོ། རང་གི་ནས་རིགས་སྐྱེ་རུང་ཡིན་ཏེ། ཨ་ནི། དེ་འདྲའི་དེ་ནི་ནས་ཡིན་པའི་ཕྱིར་ཟེར་ནའང་འདྲ་འདུག་ལྷན་ཅིག་བྱེད་རྐྱེན་དང་བྲལ་བའི་ནས་ཡིན་པའི་ཕྱིར་ཟེར་འོ་ཐུགས་སུ་ལགས་པ་ཡིན་པར་དེའི་དོན་གྱིས་བརྟག་གོ་ཅེས། དེ་ལས་ད། ག་རེ་གོ་ཁོ་ལ་ག་རེ་ཚོགས་མི་འདུག་ཟེར་ནའང། འོ། ཆུ་ལུད་ལ་སོགས་པ་དེ་ཚོ་མ་ཚོགས་པ་ཡིན་ཙང་རྒྱུ་ཁ་ཡར་བ་རེད། རྒྱུ་ཁ་ཡར་བ་ཡིན་ཙང་ཨ་ནི། དེའི་འབྲས་བུ་དེ་དཔོག་ཐུབ་ཀྱི་མ་རེད། དཔེར་ན། ཨོ་རྒྱུ་ཁ་ཡར་བ་དཔེར་ན་ལུས་རྒྱས་པ་དང་དབང་པོ་གསལ་བ་བློ་དྭངས་པ་དེ་ཚོའི་རྟགས་ལ་བལྟས་ནས་ཨོ་ཧོ་དེ་ནི་འདོད་ཆགས་སྐྱེ་རུང་དཔོག་ན་ཨོ་རྟགས་ཡང་དག་རེད་ཀྱི་མི་འདུག་བ་དེ་ནང་བཞིན་རེད་ཅེས། བྱེད་རྐྱེན་དང་བྲལ་བའི་ནང་ནས་སྐྱེ་བ་མི་སྲིད་དོ་ཅེས། ཨོ་ཐུགས་སྲས། ཅེས། ད་ཁོ་ལ་རྒྱུ་ག་རེ་རྒྱུ་ཁ་ཡར་བ་ཟེར་ཁོ་ལ་ག་རེ་ཚང་མི་འདུག་ཟེར་ན་ལུས་རྒྱས་དབང་པོ་གསལ་བློ་དྭངས་པ་དེ་ཚོ་ལ་ག་རེ་ཚང་མི་འདུག་ཟེར་ན་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་དེ་ཚང་མི་འདུག་ཅེས་འདོད་ཆགས་སྐྱེ་བར་བྱེད་པ་ལ་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་མེད་ན་ཙང་ཡང་འགྲིག་ཡ་ཡོད་མ་རེད་ཟེར་ར་བ། དང་པོ་གང་ཟག་གི་བདག་དེ་ཁ་སང་ང་ཚོ་བདེན་བཞིའི་སྐབས་དུས་ལ་ཐོན་སོང་ང། དང་པོ། འཇིག་ལྟ་ཀུན་རྩ་བ་བྱས་དེ་ནས་ཨ་ནི་ག་རེ་སྐྱེ་གི་འདུག་ཟེར་ན་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཅིག་སྐྱེས་དེ་ནས་ཨ་ནི། འོ། ག་རེ་འོང་གོ། ཡིད་དུ་མི་འོང་བ་ལ་ཡིད་དུ་འོང་བ་ཡིན་པར་འཛིན་པ་དང་ཡིད་དུ་དགྲ་མ་ཡིན་པ་ལ་དགྲར་འཛིན་པ་དང་གཉེན་མ་ཡིན་པ་ལ་གཉེན་འཛིན་པ་ལ་སོགས་པའི་འོ་དེ་འདྲའི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཅིག་སྐྱེ་གི་རེད་ཟེར་དེ་ལ་དེ་སྐྱེས་སོང་ན་ཨ་ནི། དེའི་རྗེས་སུ་འདོད་ཆགས་དང་ཁོང་ཁྲོ་དང་ག་རེ་འོང་གོ་འདོད་ཆགས་དང་ཞེ་སྡང་དང་གཏི་མུག་གསུམ་དེ་རིམ་པ་བཞིན་དུ་སྐྱེ་གི་རེད་ཟེར་གྱི་འདུག་བ་གཞན་ཡང་འདུག་རྩ་འདོད་ཆགས་ཞེ་སྡང་གཏི་མུག་གསུམ་པོ་གང་སྐྱེས་པ་ལ་ཡང་ཚུལ་མིན་ཡིད་བྱེད་རྣམ་རྟོག་དེ་བག་ཚ་ག་ལ་ལ་དགོས་ཀྱི་འདུག་བ་དེ་ཡིན་ཙང་ད་ད་དེ་འདྲའི་སྐྱེས་བུ་ཕ་རོལ་པོ་དེ་ཆགས་ཅན་རེད་ཆགས་ཅན་ཡིན་པའི་རྒྱུ་མཚན་ལ་ཁོའི་རྒྱུ། ལུས་རྒྱས་པ་དང་དབང་པོ་གསལ་བ་དང་བློ་དྭངས་པ་དེ་ཡོད་པའི་ཕྱིར་ཟེར་ན་དེ་ལ་རྒྱུ་དེ་ཚང་མི་འདུག་ཚུལ་མིན་ཡིད་བྱེད་རྣམ་རྟོག་མ་ཚང་བ་ཡིན་ཙང་རྒྱུ་ཁ་ཡར་བ་རེད་དེ་ལས་རྟགས་དེ་དཔོག་ཐུབ་དགོས་འབྲས་བུ་སྐྱེ་རུང་དཔོག་ཐུབ་ཀྱི་མ་རེད་ཅེས་འདོད་ཆགས་སྐྱེ་རུང་དཔོག་ཐུབ་ཀྱི་མ་རེད་ཅེས། རང་ཕྱོགས་ཡུལ་དུ་གྲུབ་པའི་ཞིག་རེད་རྟགས་ཡང་དག་མ་ཡིན་པར་ཐལ་ཁྱོད་ཆགས་བྲལ་ལ་ཡང་སྲིད་པ་གང་ཞིག་ཁྱོད་ལས་འདོད་ཆགས་སྐྱེ་བ་དང་ཚུལ་བཞིན་མ་ཡིན་པའི་ཡིད་བྱེད་མེད་པར། སྐྱེ་མི་སྲིད་པའི་ཕྱིར་ཞེས་པ་བཞིན་ནོ། ད་འབྲས་བུ་སྤྱིས་རྒྱུའི་ཁྱད་པར་དཔོག་པ་ལྷག་ལྡན་དུ་བསྟན་པ་ལྟག་མ་དེ་རྒྱུ་ཁ་ཡར་བས་འབྲས་བུ་སྐྱེ་རུང་དཔོག་པ་དེ་ད་གཤམ་ད་གཤམ་མ་དེ་འབྲས་བུ་སྤྱིས་རྒྱུའི་ཁྱད་པར་དཔོག་པ་དེ་རྟགས་ཡང་དག་རེད་ཀྱི་མ་རེད། མི་འགྲིག་དེ་ག་རེ་ཟེར་ན་འབྲས་བུའི་སྤྱི། ཆོས་ཅན་ལ་འགོད་ཚུལ་ལྟར་མཐོང་བ་ལས་ཕྱོགས་ཆོས་གྲུབ་ཅིང་ཅེས་རེད་བ་སྐྱེས་བུ་ཕ་རོལ་པོ་ཆོས་ཅན་ཨ་ནི་ཆགས་ཅན་ཡིན་ཏེ་ངག་སྨྲ་བའི་ཕྱིར་ཟེར་ན། སྐྱེས་བུ་ཕ་རོལ་པོ་དེའི་སྟེང་དུ་ངག་སྨྲ་བ་དེ་གྲུབ་པ་རེད་བ་གྲུབ་པ་ཡིན་ཙང་ཨ་ནི། ཕྱོགས་ཆོས་ཙམ་དུ་གྲུབ་ཀྱི་རེད་ཡིན་ན་ཡང། དེ་ལ་ག་རེ་གྲུབ་ཀྱི་མི་འདུག་ཟེར་ན། རྗེས་ཁྱབ་དང་ལྡོག་ཁྱབ་གཉིས་གྲུབ་ཀྱི་མི་འདུག་ཡིན་ཙང་དེ་ག་རེ་ཟེར་མ་ངེས་པའི་གཏན་ཚིགས་ཆགས་འགྲོ་བ་རེད། མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་གཏན་ཚིགས་ཡང་དག་ཏུ་ཤེས་ཤིང་འདོད་པ་མི་རིགས་པར་ཐལ། དེ་ཚད་མ་སྟེ་རྟགས་ལྟར་སྣང་ཡིན་པའི་ཕྱིར་རོ།

དེ་ཉིད་འདོད་ཆགས་ཡིན་ནོ་ཞེ་ན། མིང་འདོགས་འདོད་པ་ཙམ་དུ་ཟད་ཀྱི་འདོད་ཆགས་མ་རེད། མ་ཡིན་ཏེ་འོ་ཆགས་བྲལ་ལ་ཡང་ཚིག་སྨྲ་བ་ཡོད་པའི་ཕྱིར། འོ་ཆགས་བྲལ་སྙིང་རྗེས་ཀུན་ནས་བསླངས་ཏེ་ཚིག་སྨྲ་བ་ཡོད་པའི་ཕྱིར། ད་ཁ་ཅིག་གིས་ཟེར་ན་སྙིང་རྗེ་དེ་འདོད་ཆགས་རེད་དེ། སྙིང་རྗེ་ཀུན། ཆགས་བྲལ་སྙིང་རྗེས་ཀུན་ནས་བསླངས་ཏེ་ག་རེ་འོ་ངག་སྨྲ་བ་ཡོད་ན་ག་རེ་ཆགས་འགྲོ་ཟེར་ན་སྙིང་རྗེ་དེ་ཉིད་འདོད་ཆགས་རེད་ཟེར་ན། ཞེ་ན། ད་མིང། རྩ་བ་ཉིད་ནས་མི་འཐད་པ་དང་རྒྱུ་ཡི་ཁྱད་པར་མི་འདྲ་རྒྱུ་ཡི་ཁྱད་པར་ག་རེ་རེད་ཟེར་ན། འདོད་ཆགས་དེ་ནི་རྒྱུ། གང་ཟག་གི་བདག་འཛིན་དང་འཇིག་ལྟ་ལ་སོགས་པ་དེ་ཚོས་ཀུན་ནས་བསླངས་ཏེ་ཡོང་དགོས་པ་རེད།

ཨོ། ངེས་འབྱུང་དེ་སྐྱེ་དགོས་པ་རེད། ངེས་འབྱུང་སྐྱེ་བར་མ་ཟད་པ་བྱས་ནས་སེམས་ཅན་ག་རེ་རེད་ཟེར་ན་སྙིང་རྗེ་སྐྱེ་བར་བྱེད་པ་ལ་སྙིང་རྗེ་ཆེན་པོ་སྐྱེ་བར་བྱེད་པ་ལ་སེམས་ཅན་ཐམས་ཅད་ཡིད་འོང་དུ་སྣང་བའི་བློ་དེ་མེད་ན་རྩ་ནས་འགྲིག་གི་མ་རེད་ཡིད་དུ་མི་འོང་བ་བྱས་ནས་སྙིང་རྗེ་སྐྱེ་མཁན་སུ་ཞིག་ཡོད་མ་རེད། རེད་བ། སྙིང་རྗེ་ཟེར་དུས་རྩ་ནས་སོ་སོའི་བློ་ལ་འགྲོ་མཁན་ཅིག་ལ་སྙིང་རྗེ་སྐྱེ་གི་རེད་མ་གཏོགས་བློ་ལ་མ་འགྲོ་སོ་སོར་ཁྲོ་ལངས་ས་ཅིག་ལ་སྙིང་རྗེ་རྩ་ནས་སྐྱེ་གི་མ་རེད་བ། ཡིད་འོང་དགོས་ཡིད་འོང་བྱམས་པ་ཉིན་མོ་དེ། ཨོ། བྱམས་པ་དེ་འདྲ་ག་རང་གི་སྟེང་དུ་ངེས་འབྱུང་གི་བསམ་པ་དེ་དང་ཡིད་འོང་བྱམས་པ་གཉིས་མེད་ན་སྙིང་རྗེ་ཆེན་པོ་རྩ་ནས་སྐྱེ་ས་མེད་ཡིན་པ་རེད། ཨོ། འདུག་བྱས་ནས་རྒྱུ་དེ་རེད། རྒྱུའི་ཁྱད་པར་རེད་འཛིན་སྟངས་ཀྱི་ཁྱད་པར་ག་རེ་རེད་ཟེར་ན། འཛིན་སྟངས་ཀྱི་ཁྱད་པར་འདོད་ཆགས་དེ་འདོད་ཆགས་དེ་ག་རེ་རེད། ཡིད་དུ་འོང་བ་མ་ཡིན་པ་གཅིག་ལ་ཡིད་དུ་འོང་བ་འཛིན་གྱི་ཡོད་རེད་བྱས་ཙང་ཕྱིན་ཅི་ལོག་ཏུ་འཛིན་པ་རེད། སྙིང་རྗེ་ཟེར་ཡོང་དུས་སྙིང་རྗེ་དེ་ག་རེ་རེད་ཟེར་ན་སྡུག་བསྔལ་གྱིས་མནར་བ་གཅིག་ལ་སྡུག་བསྔལ་གྱིས་མནར་བ་མཐོང་ནས་དེ་དང་བྲལ་ན་ཡག་པོ་འདུག་བསམ་ནས་དེ་འཛིན་པ་ཡིན་ཙང་ཁོ་འཛིན་སྟངས་དོན་མཐུན་ཆགས་འགྲོ་བ་ཡིན་ཙང། རྒྱུའི་ཁྱད་པར་དང་འཛིན་སྟངས་ཀྱི་ཁྱད་པར་འོ་ཀུན་ནས་མི་མཚུངས་པའི་ཕྱིར་རོ། བྱམས་པ་དང་སྙིང་རྗེ་སོགས་ནི་རྣམ་པ་གསུམ་སྟེ།

གང་གིས་ཀྱང་ཁྱད་པར་དུ་མ་བྱས་པར་སེམས་ཅན་ཙམ་ལ་དམིགས་ནས་བདེ་བ་དང་འཕྲད་འདོད་དང་སྡུག་བསྔལ་དང་བྲལ་འདོད་དོ་གཉིས་པ་ནི་གང་ཟག་གང་ཟག་གི་བདག་དང་བྲལ་བར་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་ངང་ནས་སེམས་ཅན་ལ་དམིགས་པ་དང། ཨོ། གསུམ་པ་ནི་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་བཞིན་དུ་དེར་ཞེན་པའི་སེམས་ཅན་འདི་དག་ནི་སྙམ་དུ་དམིགས་ནས་རྣམ་པ་སྔར་ལྟར་བསྒོམ་པའོ། དེ་ལྟར་ཡང་བདེ་བ་དང་འཕྲད་འདོད་བདེ་བ་དང་འཕྲད་འདོད་བྱམས་པ། སྡུག་བསྔལ་དང་བྲལ་འདོད་སྙིང་རྗེ། ཟེར་བའོ། འདུག་སེ་རེད།